ད་རིང་གི་བུད་མེད་ཀྱི་ལས་རིམ་འདིའི་ནང། བཙུན་མའི་ལས་འཆར་དང་འབྲེལ་བའི་སྐོར་ལ་གླེང་མོལ་ཞུ་ཡས་ཡིན། ལོ་འགའ་ཤས་ཤིག་གི་གོང་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཐུགས་བརྩེ་བ་ཆེན་པོའི་སྒོ་ནས་སྐྱེས་པ་ཚོར། དགེ་བཤེས་ཀྱི་སློབ་སྦྱོང་གནང་རྒྱུའི་གོ་སྐབས་ཡོད་པ་ནང་བཞིན། བུད་མེད་ཚོ་ལ་ཡང་དེ་དེ་བཞིན་དགེ་བཤེས་མའི་སློབ་སྦྱོང་གནང་རྒྱུའི་ཆ་རྐྱེན་བསྐྲུན་གནང་ཡོད་པ་ལྟར་ད་རེས་བཙུན་མའི་ལས་འཆར་དང་དགེ་བཤེས་མའི་སྐོར་ལ་བཙུན་མའི་ལས་འཆར་གྱི་འགན་འཛིན་སྣང་ས་ཆོས་སྒྲོན་ལགས་དང་གླེང་མོལ་ཁག་ཅིག་ཞུ་རྒྱུ་ཡིན།
ཨ་ནེ། སྣང་ས་ཆོས་སྒྲོན་ལགས་ལ་ཡང་ཆ་མཚོན་པ་ཡིན་ན། བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ནང་ལ་ཡང་ད་གཞུང་ཞབས་རྒྱུན་རིང་པོ་གནང་བ་མ་ཟད། ཨ་ནེ་དེ་རྗེས་ཨ་ནེ་ཨ་ཧྥེ་རི་ཀའི་གླིང་ཆེན་ནང་ལ་ཡང་ད་བོད་པའི་སྐུ་ཚབ་དོན་གཅོད་ཀྱི་ཐུགས་འགན་ཡང་བཞེས་མྱོང་ཡོད་པ་རེད། ད་ལོ་གཅིག་ལྷག་ཙམ་ཞིག་གི་གོང་དུ་ཁོང་ལས་ཡོལ་དུ་ཕེབས་ཡོད་ཀྱང་ཡང་བསྐྱར་ཁོང་བཙུན་མའི་ལས་འཆར་གྱི་འགན་འཛིན་དུ་བསྐོ་བཞག་གནང་བྱས། ད་ལྟའི་ཆར་བཙུན་མའི་ལས་འཆར་གྱི་འགན་འཛིན་གྱི་ཕྱག་ལས་གནང་མུས་ཡིན་པ་རེད། བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས།
བོད་ལ་བཀྲ་ཤིས་བདེ་ལེགས། ལའོ། ཨ་ནི་སྣང་ས་ལགས་ད། ངས་ད་ལྟ་གོང་དུ་ངོ་སྤྲོད་ཞུས་པ་ནང་བཞིན་རེད། ད་ཁྱེད་རང་ད་བཙུན་མའི་ལས་འཆར་གྱི་འགན་འཛིན་གསར་པ་ལ་ཡང་བསྐོ་བཞག་གནང་བའི་སྐབས་ལ་ཡང་ཨ་ནི་ཐོག་མར།

བཞི་བཅུ་ལྷག་བོད་ག་རེ་ཟེར་དགོས་རེད་བོད་མིའི་སྒྲིག་འཛུགས་ནང་ལ་ལས་ཀ་བྱས་པ་ཀྱི་ཉམས་མྱོང་ཅིག་ཡོད་རེད་མ་གཞི་སྒེར་གྱི་ཚོགས་པ་ཁག་ག་བ་ལས་ཐེ་ཇུས་དང་ཉམས་མྱོང་སུ་མེད་དུས་ཙམ་པ་ག་འདྲས་ཆགས་ཡོང་བསམ་པའི་ཚོར་བ་ཤུགས་ཆེན་པོ་ཅིག་འདུག་བྱུང་སོང་དེ་ད་ཡིན་པ་ཡིན་ནའི་བསམ་བློ་ཡག་པོ་ཞིག་བཏང་དུས་སྐབས་དེ་དུས་ཨ་ནི་ང་ཚོ་ལས་བྱེད་རྒན་ཡོལ་འགྲོ་མཁན་ང་ཚོ་ཁག་ཅིག་ལ་ད་ལོ་རང་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ཨ་ནི། ག་རེ་ཟེར་དགོས་རེད། རྒན་ཡོལ་གྱི་གཟེངས་རྟགས་ད་ལྟ་སྲོང་བཙན་སྒམ་པོའི་སྐུ་གསོལ་རས་གནང་ཡས་ཀྱི་ལས་རིམ་ཅིག་ད་ལྟ་བོད་མིའི་སྒྲིག་འཛུགས་ནས་ཡོད་པ་ནང་བཞིན་ཨ་ནི་འདི་ད་ལོ་མཛད་སྒོ་བྱུང་བྱས་ནས་ང་ཚོ་ལ་འདི་གཟེངས་རྟགས་གནང་པ་དང་སྦྲགས་ནས་ཨ་ནི་བཀའ་སློབ་ཟབ་མོ་ཞེ་པོ་ཅིག་འདུག་ཕེབས་པ་དཔེ་ཆ་ཚོ་འདྲ་བོ་ཅིག་རེད་སྐབས་དེ་དུས་ང་རང་དེ་བཙུན་མའི་ལས་འཆར་ཐོག་ལ་དེ་ལས་འགན་འཁྱེར་དགོས་ཀྱི་འདུག་གསུངས་པའི་སྐབས་ལ་ཨ་ནི་འདིའི་ཐོག་ནས་ཚོར་བ། སོ་སོ་རྒན་ཡོལ་ཕྱིན་པ་ཡིན་ད་ལོ་རྒས་སོང་བསམ་པའི་གི་ཚོར་བ་དེ་ཡོད་པ་འདི་ད་ག་རེ་ཟེར་དགོས་རེད་སེམས་ཤུགས་དེ་སླར་གསོ་འདྲ་བོ་ཅིག་སྐྱབས་མགོན་རིན་པོ་ཆེས་བཀའ་སློབ་གནང་སྟངས་དེ་འདྲའི་ཐོག་ནས་དངོས་གནས་གནང་པའི་སྐབས་ལ་སོ་སོ་ཡིན་ནའི་མིག་ཆུ་ཤོར་ཡས་དང་དགའ་སྤོབས་བྱེད་ཡས་དང་ཚང་མ་ད་ཟུང་འབྲེལ་གྱི་ཐོག་ནས་དེ་འདྲའི་ཚོར་བ་ཤུགས་ཆེན་པོ་ཅིག་བྱུང་བ་ལ་བརྟེན་ནས་ད། ད་རེས་འདི་ཡང་ལས་ཀ་གསར་པ་ཅིག་གོ་སྐབས་ཅིག་རག་དུས་ཙམ་པ་ད་དེ་སོ་སོའི་སེམས་པ་དེ་ལ་སླར་གསོ་ཞེ་པོ་ཞིག་ཐེབས་སོང་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་འདིའི་ཐོག་ནས་ད་ག་ནང་བཞིན་ཨ་ནི་བསམ་བློ་ཡག་པོ་ཞིག་བཏང་དུས་དངོས་གནས་ཡང་དག་པའི་དབུ་ཁྲིད་འོག་ལ་ད་མི་ལོ་བཞི་བཅུ་ལྷག་ཙམ་ཞིག་བོད་བོད་མི་སྒྲིག་འཛུགས་ནང་ལ་ལས་ཀ་ཅིག་བྱས་མིན་བྱས་ཡོད་རེད་ད་འདི་འདྲས་ཀྱི་ཉམས་མྱོང་གི་ཐོག་ནས་སྐྱབས་མགོན་རིན་པོ་ཆེ་གི་བཀའ་དྲིན་གི་འོག་ནས་ང་ཚོ་ཤེས་ཚད་ཡོད་མིན་ལ་མ་ལྟོས་པའི་ད་སོ་སོ་ཉམས་མྱོང་མང་པོ་བསགས་པ་དེ་དེ་ད་དུང་ཡིན་ནས་བེད་སྤྱོད་ཡོད་པ་ཡིན་ན་ད་གཞུང་ལ་མ་བྱས་པ་ཡིན་ནས་ཚོགས་པ་སྐྱིད་སྡུག་ག་པར་ཡིན་ནས་རེད་ལས་ཀ་ཅིག་བྱས་པ་ཡིན་ན། ཕན་གྱི་ཡོད་པ་ཡིན་ན་སྤྱི་ཚོགས་ཞབས་ཞུ་གཅིག་པ་གཅིག་རྐྱང་རེད་བསམ་པའི་གི་ཚོར་བ་ཤུགས་ཆེན་པོ་གཅིག་གི་ཐོག་ནས་ནས་ཞབས་ཕྱི་ཞུ་འོས་པ་འདྲ་པོ་གཅིག་དེ་འདྲའི་གཅིག་གི་སེམས་ཤུགས་གཅིག་སླེབས་སོང་ད་ག་ནང་བཞིན། ད་སོ་སོ་འདྲ་བོ་ཅིག་ན་ལོ་རྒས་པ་ཙམ་མ་ཟད་པའི་གི་ད་བུད་མེད་ཅིག་ཡིན་པའི་ཆ་ནས་ཡང་ད་བཙུན་མ་དང་འབྲེལ་བ་ཡོད་པའི་གི་ག་རེ་ཟེར་དགོས་རེད། བུད་མེད་ཀྱི་ནུས་ཤུགས་གོང་འཕེལ་ཐབས་དང་འདི་འདྲ་ཅིག་སྤྱི་ཚོགས་ག་བ་ལས་ང་ཚོ་འབྲེལ་བ་ཆགས་ཀྱི་ཡོད་དུས་ཙམ་པ་ལྷག་པར་དུ་བཙུན་མའི་ལས་འཆར་ཐོག་ལ་ད་ཞབས་ཕྱི་ཞུ་ཡས་གི་གོ་སྐབས་ཅིག་དུ་མདུན་ལ་སླེབས་ཀྱི་ཡོད་པ་དེ་ད་ཡང་ད་ག་རང་རླབས་ཆེན་པོ་གཅིག་ལ་ངོས་འཛིན་བྱས་བྱས་ནས། ད་ག་ནང་བཞིན་སོ་སོའི་ཆོས་ཕྱོགས་ཀྱི་ག་རེ་ཟེར་དགོས་རེད་བྱ་བ་ཅིག་ཡིན་པ་དང་ཨ་ནི་རྒྱལ་བ་དགྱེས་པའི་གི་མཆོད་སྤྲིན་སྤེལ་བ་གཅིག་གི་ལས་འགན་ཡིན་བསམ་པའི་གི་བསམ་ཚོར་བ་ཤུགས་ཆེན་པོ་གཅིག་དེ་འདྲ་བྱུང་སོང། ལགས་ལགས་སོ། བཙུན་མའི་ལས་འཆར་འདི་ཐོག་མར་ག་དུས་འགོ་འཛུགས་གནང་པ་ཅིག་ཡིན་དང་ཨ་ནི་དེ་ལྟར་གནང་དགོས་པའི་དགོས་པ་དང་རྒྱུ་མཚན་དམིགས་ཡུལ་ག་རེ་ལ་གཟིགས་བྱས་གནང་པ་ཡིན་ན་འདི་ཅིག་གསུང་རོགས་གནང། བོད་ཀྱི་བཙུན་མའི་ལས་འཆར་འདི་ཐོག་མར་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནང་ལ་བོད་ནང་ལ་ས་བྱི་ཞི་རྒོལ་ཆེན་པོ་འདི་བྱུང་བ་རེད་པ་ལགས་བྱས་ཙང་འདི་བྱུང་བའི་ཐོག་ནས་བཙུན་མ་མང་པོ་ཞེ་ཅིག་བཙན་བྱོལ་ལ་མར་ཕེབས་དགོས་ཡ་གི་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་ཡས་དང་སྦྲགས་པའི་ཐོག་ནས་ཛ་དྲག་གི་དཀའ་ངལ་མང་པོ་ཞེ་ཅིག་ད་དགེ་དགེ་འདུན་པ་ཚོ་ཡིན་ན་སྣེ་ལེན་ཁང་ཞུས་པ་ནང་བཞིན་གདན་ས་ཁག་ནང་ལ་མ། ལྷོ་ཕྱོགས་ལ་མར་བཏང་གནང་གི་ཡོད་ནའི་ད་དགོན་པ་སོ་སོ་ལ་ཡར་ཕར་འཛུལ་གནང་གི་ཡོད་ཙང་ད་བཙུན་མ་ཚོ་ལ་སྤྱི་པའི་དགོན་པ་འདྲ་བོ་ཅིག་གཅིག་རྩ་བ་ཉིད་ནས་མེད་ཙང་གནས་སྐབས་དེ་དུས་སྐྱབས་མགོན་རིན་པོ་ཆེ་རང་ནས་ཐུགས་དགོངས་ཆེན་པོ་བཞེས་གནང་རྗེས་ནས་ད་ལྟ་ལྕམ་སྐུ་ཞབས་རིན་ཆེན་མཁའ་འགྲོ་ལགས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་དང་པོ་ཡིན་པའི་སྐབས་ལ་ད་དེ་བུད་མེད་ཀྱི་ཚོགས་པའི་གི་ལྟ་རྟོག་གནང་བའི་གནང་ཐུབ་ན་ཡག་པོ་འདུག་ཁྱེད་ཚོས་ལྟ་རྟོག་བྱེད་དགོས་རེད་ཟེར་ནས་བཀའ་ཕེབས་པ་ཞིག་སོང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནང་ལ་དངོས་སུ་ཚུགས་བཞག་པ་ཅིག་རེད་བཞག་ལགས། ལགས་ལགས་སོ། དམིགས་ཡུལ་གཙོ་བོ་འདྲ་བོ་དེ་ད་རྩ་ཆེའི་བོད་ཀྱི་ཆོས་དང་རིག་གཞུང། ཉམས་པ་སླར་གསོ་དང་མི་ཉམས་གོང་འཕེལ་གནང་རྒྱུ་དེ་ད་ཡིན་ཡིན་པ་བྱས་ད་ག་ནང་བཞིན་བཙུན་མ་ཚོ་ལ་ད་སྔ་མོ་ཡིན་ན་བོད་ཀྱི། བཙུན་མ་ཟེར་དུས་ཙམ་པ་ཁོ་རང་སྲོལ་རྒྱུན་གྱི་གནང་ཕྱོགས་ཅིག་ཡོད་རེད་མ་གཞི་ད་དེང་དུས་ཀྱི་ཤེས་ཡོན་དང་འདི་འདྲའི་འབྲེལ་བ་ཞིག་སྔོན་མ་ནས་ད་ག་འདྲ་སྲོལ་རྒྱུན་ནང་ཆགས་ཀྱི་མེད་དུས་ནི་ད་ཕྱིས་སུ་འདི་འདྲའི་རྒྱལ་བ་རིན་པོ་ཆེའི་བཀའ་སློབ་དང་འབྲེལ་ནས་འདི་འདྲའི་སྔ་མོའི་གི་འགྲོ་སྟངས་ནང་བཞིན་བྱས་ནས་ཕེབས་ནས་རྩ་བ་ཉིད་ནས་འགྲིག་གི་མེད་པ་སོང་ཙང་བཙུན་མ་རྣམས་ལ་ད་གཙོ་བོ་ཤེས་ཡོན་དང། ཨེ་ནི་སྐབས་དེ་དུས་འཕྲོད་བསྟེན་གྱི་གནས་སྟངས་དེ་ཞན་པོ་ཞེ་པོ་ཅིག་དང་འཕྲོད་བསྟེན་དང་གང་ཅིའི་གནས་སྟངས་ཡར་རྒྱས་བཏང་ཡས་ཀྱི་ཆེད་དུ་དམིགས་ཡུལ་གཅིག་ཆགས་ཡོད་རེད་ད་ག་ནང་བཞིན་བཙུན་མ་ཚོས་ད་ག་འདྲ་སྐྱེས་པ་དང་དཔུང་པ་མཉམ་གཤིབ་ཀྱི་ཐོག་ནས་སྤྱི་ཚོགས་ནང་ཞབས་ཕྱི་ཞུ་དགོས་ཡས་དང་ཨེ་ནི་བོད་བསྟན་པ་ཆབ་སྲིད་ཀྱི་འཛིན་སྐྱོང་གནང་དགོས་ཀྱི་ཡོད་དུས་ཕོ་མོ་དབྱེར་མེད་ཀྱི་ཨེ་ནི་ཆོས་ལུགས་རིས་མེད་ཀྱི་ཐོག་ནས་ཨེ་ནི་བཙུན་མ་ཚོ་ལ་ད་ག་འདྲ་གཙོ་བོ་ཤེས་ཡོན་གྱི་གོ་སྐབས་རྒྱ་ཆེན་པོ་ཅིག་གནང་ཡས་ཀྱི་དམིགས་ཡུལ་ཅིག་དེ་བྱུང་བསྡད་འདུག་ཨ་ནི་ད་ག་ནང་བཞིན་ད་ནང་པའི་བསྟན་པ་རིན་པོ་ཆེ་འདི་བཞིན་བོད་པའི་སྤྱི་ཚོགས་ཙམ་མ་ཡིན་པའི་གི་ཨ་ནི་རྒྱལ་སྤྱིའི་ནང་པའི་སྤྱི་ཚོགས་གང་ས་ལ་ཨ་ནི་ཕན་རླབས་བྱེད་ཐུབ་ཀྱི།

བཏང་ཡག་གི་ཐོབ་ཐང་ཡོད་དུས་བུད་མེད་ཚོ་ལ་དགེ་བཤེས་མ་བཏང་མི་ཆོག་པ་གང་ཡང་མ་རེད་ཅེས་བཀའ་གནང་བྱས། ད་དེ་ནས་དགེ་བཤེས་མའི་བསླབ་པ་སློབ་གཉེར་དེ་འདྲས་དབུ་འཛུགས་གནང་བྱས་བསླབ་པ་མཐར་སོན་བྱུང་ནས་ལོ་ཁ་ཤས་ཤིག་ཐེག་གི་ཡོད་རེད། ཐོག་མར་དགེ་བཤེས་མའི་ཕྱག་འཁྱེར་དེ་ག་དུས་བཞེས་ཡོད་དང། ད་ག་ནང་བཞིན་ཉེ་བའི་ཆར་ལ་ད་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོ་ལ་དགེ་བཤེས་མ་ག་ཚོད་བསླབ་པ་མཐར་སོན་བྱུང་ཡོད་ན།
བཤེས་མའི་ཕྱག་འཁྱེར་ཕུལ་ཡས་དེ་ད་ལྟ་གོང་དུ་བཀའ་གནང་པ་ནང་བཞིན་རེད་དངོས་གནས་སྐྱབས་མགོན་རིན་པོ་ཆེ་རང་གིས་རྦད་དེ་བཙན་བྱོལ་ནང་ལ་སྔར་མེད་ཨེ་ནི་ཕོ་མོ་དབྱེར་མེད་ཀྱི་ད་གང་ལྟར་གང་ཅིའི་ཐོག་ལ་གོ་སྐབས་གནང་ཡོད་པ་ནང་བཞིན་ད་བཙུན་མའི་ལས་འཆར་འདི་བཙུགས་པ་ནང་བཞིན་བྱས་འདིའི་དམིགས་ཡུལ་དང་མཐུན་པའི་ཐོག་ནས་དགེ་བཤེས་མའི་ཕྱག་འཁྱེར་ད་དངོས་སུ་གནང་ཐུབ་ཡས་དེ་ཉིས་སྟོང་བཅུ་དྲུག་ལོ་ལ་ཨེ་ནི་སྐྱབས་མགོན་རིན་པོ་ཆེ་མོན་གྷོ་ལ་བཀའ་ཆོས་བཀའ་དྲིན་བསྐྱངས་པའི་སྐབས་དེར་ཨེ་ནི་བཙུན་མ་གྲངས་ཉི་ཤུ་རྩ་དྲུག་ཅིག་ལ་འདུག་སེ་བྱས་ནས་ཐོག་མར་དགེ་བཤེས་མའི་གི་ཕྱག་འཁྱེར་དེ་གསོལ་སྩལ་གནང་པ་དེ་འདྲ་བྱུང་བཞག་ཉི་ཤུ་རྩ་དྲུག་འདིའི་ནང་ལ་ད་དགེ་བཤེས་མ་ཐེངས་དང་པོ་དང་གཉིས་པ་གཉིས་བསྡོམས་ནས་གང་ལྟར་དགེ་བཤེས་མ་གྲངས་ཉི་ཤུ་རྩ་དྲུག་ལ་ཕྱག་འཁྱེར་དུས་གཅིག་ལ་འདུག་སེ་གནང་པ་ཉིས་སྟོང་བཅུ་དྲུག་ལ་བྱུང་བཞག་དེ་བྱེད་དུས་ཙམ་པ་ཨ་ནི་ཉིས་སྟོང་བཅོ་བརྒྱད་ལོའི་དེ་ལ་ད་ཉེ་ཆར་རང་རེད་སྤྱི་ཟླ་བཅུ་གཅིག་པའི་ནང་ལ་ད་ལྟ་བལ་ཡུལ་ཀོ་པན་དགོན་པ་ལ་ཕ་གིར་འཇང་དགུན་ཆོས་ཚོགས་པ་དང་འབྲེལ་ནས་ཨ་ནི་འདིའི་བཞུགས་ཏེ་དགེ་བཤེས་མ་ཚོ་ལ་ཕྱག་འཁྱེར་ཕུལ་ཡོད་རེད་ད་ད་ལོ་ཉིས་སྟོང་བཅོ་བརྒྱད་ལ་ཐོན་མཁན་འདིའི་ནང་ལ་གྲངས་བཅུ་ཐམ་པ་གཅིག་འདུག་སེ་ཐོན་པ་བྱུང་སོང་ཞེས།

ཕྱག་འཁྱེར་བཞེས་པའི་རྗེས་ལ་ཐོན་བྱས་ནས་ད་ད་ལོ་དགེ་བཤེས་མ་གྲངས་ཉི་ཤུ་རྩ་དྲུག་ནས་ཉི་ཤུ་རྩ་གསུམ་ཅིག་ད་ལོ་སྔགས་རིམ་གྱི་རྒྱུགས་སྤྲོད་ཡང་ད་བཏང་ལ་ཉེ་བ་བྱས། དེའི་ད་ལྟ་ཁོ་རང་ཚོ་ད་དགོན་པ་ག་བ་ག་ས་ནས་ཕེབས་པའི་གི་བཙུན་མ་དགེ་བཤེས་མ་ཐོན་པ་སོང་ཙང་ཁོང་ཚོ་དེ་གའི་ཆ་ཚང་སྒྲོལ་མ་གླིང་ལ་བཞུགས་ནས་ད། ག་རེ་ཟེར་དགོས་རེད་འགྲོ་སོང་དེ་གས་ཆ་ཚང་མཐུན་འགྱུར་ཞུས་བྱས་ནས་སྒྲོལ་མ་གླིང་ལ་བཞུགས་འཛིན་གྲྭ་ཕེབས་ཡས་དེ་ཕ་གིའི་རྒྱུད་སྟོད་གྲྭ་ཚང་ནས་འདུག་སེ་བྱས་ནས་མཐུན་འགྱུར་སློབ་གཉེར་སློབ་སྦྱོང་གནང་གི་ཡོད་རེད། དེ་དང་ཁོང་རྣམ་ཚོ་ད་ལྟ་དགེ་བཤེས་མ་ཐོན་པའི་རྗེས་ལ་ངེད་ལ་སྔགས་རིམ་འཛིན་གྲྭ་དེ་མ་ཕེབས་པ་ཡིན་ན་ཆ་ཚང་གཅིག་ད་དགེ་བཤེས་རྣམ་པ་དང་གཅིག་མཚུངས་བྱས་བྱས་ནས་ད་ལྟ་ཕྱག་ལས་ལ་ཕེབས་ངེས་ཕལ་ཆེར་ཁག་གསུམ་རེ་ཇི་མ་ཞིག་ཡོད་མ་རེད། དེ་ཡིན་དུས་ཨ་ནི་ད་ཕྱག་ལས་མ་འོངས་པ་ལ་ག་རེ་གནང་གི་རེད་ཞེས་དུས་ང་ཚོས་ད་ལྟ་སྒེར་སོ་སོའི་ངོས་ནས་དང། བཙུན་དགོན་སོ་སོའི་ངོས་ནས་དང་འཆར་གཞི་ག་རེ་ཡོང་སྲིད་པ་རེད། ཨ་ནི་གཙོ་བོ་ད་ང་ཚོས་རོབ་རྩིས་ཞིག་དེ་འདྲས་སྤེལ་བས་ན་ད་མང་པོ་ཅིག་བཙུན་དགོན་སོ་སོའི་ནང་ལ་ཡར་དགེ་རྒན་སློབ་ཁྲིད་གནང་ཡས་དང། ད་ག་ནང་བཞིན་ཨ་ནེ་མང་པོ་ཅིག་སློབ་གྲྭའི་དགེ་རྒན་འདི་འདྲས་ལ་ཐུགས་ཕན་གསོས་ཡས་དང་ད་ལྟ་ཁག་ཅིག་སློབ་གྲྭའི་དགེ་རྒན་གནང་བཞིན་པ་འདི་འདྲས་ཡང་ཡོད་རེད། ལགས་ལགས་སོ། བྱས་ཙང། འདི་འདྲས་ཀྱི་ཐོག་ནས་སྤྱི་ཚོགས་ཞབས་ཞུའི་ནང་ལ་དངོས་སུ་ཞུགས་ཐུབ་ཡས་ཀྱི་རེ་བ་ཞུ་གི་ཡོད་དེ་ད་ལྟ་ང་ཚོས་བཙུན་མའི་ལས་འཆར་གྱི་ངོས་ནས་ད་དགེ་བཤེས་མ་འདི་གས་འདུག་སེ་འདུག་སེ་འགྲོ་དགོས་རེད་ད་ཟེར། ལབ་བྱས་ནས་འདི་འདྲས་འཆར་གཞི་འདི་ད་ལྟ་གཏན་འཁེལ་བ་འདི་འདྲས། ཁྱེད་དམིགས་བསལ་ཡོད་མ་རེད་གང་ཡིན་ཟེར་ན་བཙུན་མ་རྣམ་པ་ཚང་མ་བཙུན་དགོན་སོ་སོ་ཁུངས་སོ་སོའི་འཆར་གཞི་ག་རེ་ཡོད་མེད་དེ་ད་ལྟ་ཧ་གོ་གི་ཡོད་མ་རེད་པ། ལགས་ལགས། དེ་ད་ང་ཚོའི་ངོས་ནས་ལས་ཡོད་མ་རེད་དེ་ད་གང་ལྟར་དགེ་རྒན་གཙོས་པའི་ཕྱག་ལས་མང་པོ་ཞེ་པོ་ཅིག་ལ་ལས་གནས་གནང་ཐུབ་ཡས་ཀྱི་ག་འདྲ་ཤེས་བྱ་ཆ་ཚང་ཡོད་རེད་ཞུ་ཡས་ཡིན།
ལགས་ལགས་སོ་ད་ཨམ། དེ་ནས་མི་མང་པོ་ཅིག་གིས་ཨ་ནེ་བསམ་པའི་ནང་ལ་ཡར་ད་བཙུན་མའི་ལས་འཆར་འདི་དང་ཨ་ནེ་ད་ལྟ་རྡ་རམ་ས་ལ་རྟེན་གཞི་བྱས་པའི་སྒྲོལ་མ་གླིང་གི་བཙུན་དགོན་གཉིས་དེ་ཨ་ནེ་ཧ་ལམ་གཅིག་པ་ཡིན་པའི་ལྟ་བུར་ངོས་འཛིན་བྱེད་མཁན་མང་པོ་འདུག་ཨ་ནེ་དེའི་ཐོག་ལ་འགྲེལ་བཤད་འབིགས་ཅིག་གནང་དང།
ད་ང་འདྲ་བོ་ཅིག་ནི་བཙུན་མའི་ལས་འཆར་ནང་ལས་ཀ་བྱེད་ཀྱི་ཡོད་ཞེས་ལབ་དུས་ཙམ་པ་ད་སྒྲོལ་མ་གླིང་དེ་བཙུན་དགོན་གཅིག་ཆགས་ཀྱི་ཡོད་རེད་བཙུན་མའི་ལས་འཆར་དེ་ཆགས་ཡུལ་དེ་སྒྲོལ་མ་གླིང་རེད་མ་གཞི་ད་སྒྲོལ་མ་གླིང་གི་ཐད་ཀར་འཛིན་སྐྱོང་དེ་ཡང་སྒྲོལ་མ་གླིང་གི་ང་ཚོའི་ལས་ཁུངས་ཀྱི་འོག་ད་ག་རང་ལ་ཟུར་དུ་སློབ་སྤྱི་ལས་ཁུངས

འགྲོ་སོང་ཆ་ཚང་ཅིག་ད་ག་རེ་དགོས་ཀྱི་ཡོད་པ་ཡིན་ནའང་ཆ་ཚང་ཅིག་འགན་འཁུར་དེ་བཙུན་མའི་ལས་འཆར་ནས་ད་ལྟ་གནང་བསྡད་ཀྱི་ཡོད་རེད་འདི་ག་རེ་རེད་ཟེར་ན། བཙུན་དགོན་འདི་གཉིས་ནི་ཟུར་དུ་ད་ག་འདྲ། ཚོགས་པ་དེབ་སྐྱེལ་བྱས་པ་དང་ད་ག་ནང་བཞིན་ཕྱི་རྒྱལ་ཁག་ནས་རོགས་དངུལ་ལེན་ཡས་དང་འདི་འདྲས་ཀྱི་དམིགས་བསལ་གྱི་ད་ལྟ་ཁྲིམས་ལུགས་ཀྱི་ཡིག་ཆ་འདི་གས་ད་ལྟ་ཆ་ཚང་ཞིག་བཟོ་མ་ཐུབ་དུས་ད་དང་པོ་བཙུགས་པ་བཞིན་སོང་ད་ལྟ་བཙུན་མའི་ལས་འཆར་ནས་བལྟས་བསྡད་ཀྱི་ཡོད་རེད་འདི་རེད་མ་གཞི་ཨ་ནི་ང་ཚོ་ག་རེ་ཟེར་དགོས་རེད་བཙུན་མའི་ལས་འཆར་གྱི་འོག་ལ་ད་ལྟ་དགོན་པ་ཟེར་དགོས་རེད་ད་ཆེ་ཆུང་དང་རོགས་རམ་མང་ཉུང་གི་ཐོག་ནས་ང་ཚོའི་གཙོ་བོ་རོགས་དངུལ་ཡོང་ཁུངས་འདི་སྦྱིན་བདག་རང། བཙུན་མ་ཚོའི་མཚན་ཐོག་ནས་སྦྱིན་བདག་འཚོལ་ཡས་དང་དེ་ག་ནང་བཞིན་སྤྱི་པའི་ལས་འཆར་ག་རེ་ཡོད་པ་ཡིན་ནའང་བཙུན་དགོན་ག་འདྲ་ཅིག་ལ་དཀའ་ངལ་ཅིག་ཡོད་པ་ཡིན་ན་ང་ཚོ་ལས་འཆར་སྒྲིག་བྱས་ནས་ཡང་འཆར་གཞི་ཁག་ལ་རོགས་དངུལ་ཐབས་འཚོལ་དེ་འདྲས་གནང་གི་ཡོད་རེད་བྱས་ཙང་ཡོང་ཁུངས་གཙོ་བོ་འདི་ཡིན་དུས་ཙམ་པ་ད་ལྟ་ང་ཚོ་སྒེར་གྱི་སྦྱིན་བདག་ཁག་མང་པོ་ཅིག་གིས་ད་གང་ལྟར་བཙུན་མ་རེ་རེ་གཉིས་གཉིས་འདི་འདྲས་ཀྱི་འགྲོ་སོང་རོགས་རམ་གནང་གི་ཡོད་དུས་འདི་འདྲའི་རོགས་རམ་གནང་ཡུལ་དེ་ཧ་ལམ་བཙུན་དགོན་ཕལ་ཆེར་གྲངས་བཅུ་བཞི་ཙམ་ཆགས་ཀྱི་འདུག་དེ་ག་ནང་བཞིན་བཙུན་མའི་ལས་འཆར་དེའི་གི་ད་ག་ད་གཙོ་བོ་འགྲོ་སོང་བརྟེན་ས་དེ་ད་ཕྱི་རྒྱལ་རོགས་དངུལ་དང་སྒེར་གྱི་སྦྱིན་བདག་ལ་བརྟེན་ནས་ཡིན་དུས་ཙམ་པ་ང་ཚོ་འདི་འདྲའི་ཐབས་འཚོལ་ཞུ་ཡས་ཀྱི་ཆེད་དུ་ལ་ད་ད་ཨ་རི Seattle ནང་ལ་ང་ཚོའི་ཡན་ལག་ལས་ཁུངས་ཅིག་བཙུགས་གནང་བཞག། བཙུན་མའི་ལས་འཆར་འདི་ཡི་མ་འོངས་པའི་འཆར་གཞི་ག་རེ་ཡོད་ན། ད་བཙུན་མའི་ལས་འཆར་འདི་ཡི་ད་ལྟ་མུ་མཐུད་ནས་ང་ཚོ་དགོས་མཁོ་ཚད་མེད་དང་ད་མ་འོངས་པའི་འཆར་གཞི་ཁ་གཙག་དང་མག་དང་མང་པོ་ཡོད་རེད་དེ། ད་དེ་གཙོ་བོ་དེ་ད་ལྟ་ང་ཚོ་དབྱངས་ཅན་བློ་འཕེལ་གླིང་བྱས་ནས་ད་ལྟ་ནང་ཆོས་སློབ་གཉེར་ཁང་གཅིག་མི་གྲངས་སུམ་ཅུ་ཙམ་ཅིག་ལ་ད་འཛིན་ཁང་ཉལ་ཁང་འདི་པ་ལས་འཆར་འདི་འདྲས་བྱས་པའི་ཀྱི་ཁང་པ་གསར་རྒྱག་ཅིག། ད་ལྟ་ཨ་ནི་ཆོས་ལགས་མ་ཡིན་པའི་གྱི་གྲྭ་པ། བླ་མ། མི་སྐྱ། ཨ་ནི། སྐྱེ་དམན། ཕྱི་ནང་དབྱེ་བ་མེད་པའི་ཐོག་ནས་ནང་ཆོས་སློབ་གཉེར་དོ་སྣང་དོན་གཉེར་ཅན། དེ་ཚོའི་གྱི་ཆེད་དུ་ལ་དབྱངས་ཅན་བློ་འཕེལ་གླིང། གྱི་གང་ལྟར་ཤེས་ཡོན་བསྟི་གནས་ཁང་ཅིག་གསར་སྐྲུན་གནང་ཡས་ཀྱི་ལས་འཆར་ཅིག། ཡོད་རེད་དེ་ག་ནང་བཞིན་ལོ་ལྟར་འཇང་དགུན་ཆོས་དང་དགེ་བཤེས་མའི་གི་ད་ལྟ་ཡིག་རྒྱུགས་དེ་ཚོ་ད་ལོ་ལྟར་རང་དུས་སུ་འགྲོ་བཞིན་པ་རེད་བྱས་ཙང་འདི་ག་མུ་མཐུད་ནས་འགྲོ་གི་ཡོད་དུས་དེ་ཚོ་ལ་གང་ལ་གང་འཚམ་ཅིག་འགྲོ་སོང་ཆེན་པོ་ཅིག་འགྲོ་གི་ཡོད་དུས་ཙམ་པ་ཐབས་འཚོལ་ཞུ་དང་ཞུ་བཞིན་པ་ཞིག་ཡིན་ལ་ཨ་ནི་མ་འོངས་དགོས་ད་གཙོ་བོ་དབྱངས་ཅན་བློ་འཕེལ་གླིང་སློབ་གཉེར་ཁང་དེ་གསར་སྐྲུན་གནང་ཡས་དེ་ཡིན།